མཆོད་ན་ཡང་ཉེས་བྱས་འགེགས་ནུས་སོ། ས་དཀོན་མཆོག་གསུམ་ལ་མེ་ཏོག་སོགས་ཀྱི་མཆོད་པ་བྱས་ན་ཡང་ད་ཁྱོད་མཆོད་པ་བྱས་པའི་ད་ཉེས་པ་དེ་མ་བྱས་པའི་ཉེས་པ་དེ་འགེགས་ནུས་སོ། དུས་ནི་དེ་ལྟ་བུའི་མཆོད་པ་མ་བྱས་པར་ཉིན་གཅིག་འདས་ན་ཁ་ན་མ་ཐོ་བ་སྐྱེད་པའི་ཉེས་པ་དང་བཅས་པའི་བྱང་སེམས་ཀྱི་ཆོས་ཉིད་དང་འགལ་བས། ཆོས་ཉིད་བྱང་སེམས་ཀྱི་ཆོས་ཉིད་དང་འགལ་བས། འགལ་བ་དང་བཅས་པར་འགྱུར་རོ། འདིར་བསམ་པ་དག་པའི་འདིར་བསམ་པ་དག་པའི་སར་ཆུད་པ་ལ་ཉེས་པ་མེད་དེ། དཔེར་ན་དགེ་སློང་གིས་ཤེས་ནས་དད་པ་ཐོབ་ན་ནི་དུས་ཐམས་ཅད་དུ་ཡང་ཆོས་ཉིད་ཀྱིས་སྟོན་པ་དང་ཆོས་དང་དགེ་འདུན་ལ་བསྙེན་བཀུར་བྱེད་ཅིང་མཆོད་པ། མཆོད་པ། དམ་པས་མཆོད་པ་བྱེད་པ་ལྟ་བུའོ་ཞེས་གསུངས་པ་ནི། བསམ་པ་དག་པའི་ས་རབ་ཏུ་དགའ་བ་ལ་ས་རབ་ཏུ་དགའ་བ་ཐོབ་པས་མཆོད་པ་མ་བྱས་ཀྱང་ཉེས་པ་མེད་པར་སྟོན་པ་མ་ཡིན་གྱི། ས་དེ་ཐོབ་པ། ས་དེ་ཐོབ་པ། ཐོབ་པ་རམ་པ། ས་དེ་ཐོབ་པ་ཡིན་པ་རེད་ཀྱང་ཅི། ཐོབ་པ་རྟག་ཏུ། ས་དེ་ཐོབ་མ་ཐག་ཏུ་ཡིན་ན་ས་དེ་ཐོབ་མ་ཐག། ཐོབ་པ་རྟག་ཏུ་དཀོན་མཆོག་མཆོད་པ་དང་མི་འབྲལ་བར་ཉེས་བྱས་འདི་ལ་མི་གོམས་པར་སྟོན་པའོ། ས་བདག་གང་ཟག་བསམ་གཏན་བསམ་པ་དག་པའི་སར་ཆུད་པ་ལ་ཉེས་པ་མེད་དེ། བསམ་པ་དག་པའི་སར་ཆུད་པ་ལ་ཉེས་པ་མེད་དེ། དཔེར་ན་དགེ་སློང་གིས་ཤེས་ནས་དད་པ་ཐོབ་ན་ནི། དུས་ཐམས་ཅད་དུ་ཡང་ཆོས་ཉིད་ཀྱིས་སྟོན་པ་དང་ཆོས་དང་དགེ་འདུན་ལ་བསྙེན་བཀུར་བྱེད་ཅིང་མཆོད་པ་དམ་པས་མཆོད་པ་བྱེད་པ་ལྟ་བུ་ཞེས་གསུངས་པ་ནི་བསམ་པ་དག་པའི་ས་རབ་ཏུ་དགའ་བ་ཐོབ་པས་མཆོད་པ་མ་བྱས་ཀྱང་ཉེས་པ་མེད་པར་སྟོན་པ་མ་ཡིན། ཉེས་པ་ད་ས་རབ་ཏུ་དགའ་བ་ཐོབ་ན་ཡང། སྤེན་པ་ནོར་བུ་འཕགས་པར་ང་ལ་ཆོས་གང་བླུགས་དག་ཅིག་ནི་བདོག་ཙེ་འདྲ། དྲི་བ་དེ་འདྲའི་བུ་ཚ་འདྲ།

གཡོ་བའི་སོ་དང། ས་ཐོབ་མ་ཐག་སོ་ཐོབ་མ་ཐག་སོ་བ་ས་ཐོབ། ས་དེ་ཐོབ་པ་རྟག་ཏུ་དཀོན་མཆོག་མཆོད་པ་དང་མི་འབྲལ་བས་ཉེས་བྱས་འདི་ལ་ཉེས་བྱས། འདི་དེ་ལ་མི་འབྱུང་བར་སྟོན་པའོ། ས་ཐོབ་མ་ཐག་ས། ས་དང་པོ་ཐོབ་མ་ཐག་ཟེར་ས་དང་པོ་ཐོབ་མ་ཐག་དཀོན་མཆོག་མཆོད་པ་དང་གཏན་ནས་འབྲལ་གྱི་མེད་པས་སོང་ཡིན་པས་འབྲལ་གྱི་མེད་པས་སོ། མི་འབྲལ་བས་འདི་ལ་མི་ཉེས་བྱས་མི་འབྱུང་བར་སྟོན་པ་ཡིན། ལྟུང་བ་དེ་ཡང་བསླབ་པ་ལ་མི་གུས་པ་དང་དད་པ་མེད་པའི་སྙོམ་ལས་དང། ཉེས་པ་ལ་སྤྲོ་བའི་ལེ་ལོས་བྱས་ན་ཉོན་མོངས་ཅན་ལ་ཉོན་མོངས་ཅན་ཡིན་ལ་བརྗེད་པས་བྱས་ན་ནི་ཉོན་མོངས་ཅན་མ་ཡིན་ནོ། ལེ་ལོས་བྱས་ན་བརྗེད་པས་བྱས་ན་ཉོན་མོངས་ཅན་མ་ཡིན་ནོ། འགྲེལ་པ་གསར་མར་ཆགས་པ། ཆགས་པ་ཁོང་ཁྲོ་ང་རྒྱལ་སོགས་ཉོན་མོངས་ལྟུང་བར་འདིར་བསྟན་ཏེ་ལེ་ལོ་བརྗེད་ངས་ལ་སོགས་པ། མཆོད་ལས་གཞན་དུ་ཉོན་མོངས་མིན་ཞེས་གསུངས་པ་ལྟར་ཞེ་སྡང་སོགས་ལྕི་བ་ལས་ཉོན་མོངས་ཅན་དང་ལེ་ལོ་སོགས་ཅུང་ཟད་འོང། ཞེ་སྡང་སོགས་ལྕི་བ་ལས་ཞེ་སྡང་སོགས། ལྕི་བ་ལས་ཉོན་མོངས་ཅན་དང། ས་ལེ་ལོ་སོགས་ཅུང་ཟད་ཡང་བ་ལས་དམན་པ་ལ་དགག་སྒྲས་ཉོན་མོངས་ཅན་མ་ཡིན་པ་ཞེས་ཉེས་བྱས་ཀྱི་སྐབས་རྣམས་སུ་གསུངས་ཏེ་འོན་ཀྱང་སྐབས་འདིར་སྙོམ་ལས་དང། ལེ་ལོ་ཡང་ཉོན་མོངས་ཅན་དུ་གསུངས་པ་ནི་གཞི་ཆེན་པོ་ལ་ངེས་པར་བྱ་བ་ལས་འདས་པའོ་ཞེས་གྲོ་ལུང་པ་གསུངས་སོ། ཉེས་བྱས་འདི་སྔར་བཤད་པའི་དགེ་བ་ཆོས་སྡུད་ཀྱི་རྒྱ་ཆེ་བའི་མཆོད་པ་ལས་ཉམས་པར་འགྲེལ་པ་གསར་མ་ལས་འཆད་དོ། ས་ད་དེ་ཡི། བྱང་སེམས་ཀྱི། སྦྱིན་པའི་ཉེས་བྱས། ཕར་ཕྱིན་དྲུག་གི་ནང་ནས་སྦྱིན་པའི་ཕར་ཕྱིན་གྱི་ཉེས་བྱས་ཀྱི་གཙོ་བོ་གཙོ་བོ་བྱས། སེར་སྣའི་གཉིས་པ་ནི་ས་གཉིས་པ་ནི་སེར་སྣའི་གཉེན་པོས་བྱས། སེར་སྣའི་གཉེན་པོ་ཉམས་པ་ནི་སེར་སྣའི་གཉེན་པོ་ཉམས་པ་ནི་འདོད་པའི་སེམས་ཀྱི་རྗེས་སུ་འཇུག་ཉེས་བྱས་གཅིག་ནི་བ། སེར་སྣའི་གཉེན་པོ་ཉམས་པ་ནི་འདོད་པའི་སེམས་ཀྱི་རྗེས་སུ་འཇུག་ཅེས་པ་སྟེ། འདོད་པ་ཆེ་བ་དང་ཆོག་མི་ཤེས་པ་དང་བསྙེན་བཀུར་ལ་ཆགས་པ་གསུམ་མམ་བཞི་གང་རུང་བྱུང་བའི་རྗེས་སུ་ཞུགས་པ་དེ་དང་དུ་ལེན་པར་བྱེད་ཅིང་འགོག་པར་མི་བྱེད་ན། ཉོན་མོངས་ཅན་གྱི་ཉེས་བྱས་ཏེ་ཉེས་བྱས་ཏེ་འདི་ལ་ལྟུང་བ་བྱུང་ན་ཉོན་མོངས་ཅན་མ་ཡིན་པ་མེད་དོ། ཉེས་བྱས་འདི་ལ་ལྟུང་བ་བྱུང་ན་ཉོན་མོངས་ཅན་མ་གཏོགས་ཉོན་མོངས་ཅན་མ་ཡིན་པ་མེད། སེམས་དེ་དག་དགག་པའི་ཕྱིར་དུ་འདུན་པ་བསྐྱེད་ཅིང་འབད་པས་བརྩོན་འགྲུས་རྩོམ་ལ་དེའི་གཉེན་པོ་ཡོངས་སུ་འཛིན་པས་དེའི་གེགས་ལ་གནས་ཏེ་འདུག་ཀྱང་རང་བཞིན་གྱིས་ཉོན་མོངས་པ་ཤས་ཆེ་བའི་ཕྱིར་དེ་ཟིལ་གྱིས་མནན་ནས་ཡང་དང་ཡང་དུ་སྤྱོད་པ་ལ་བཅས་པ་དང་འགལ་བའི་ཉེས་པ་མེད་ཀྱི་སྐྱོན་ཡེ་མེད་པ་ནི་མ་ཡིན་ནོ། འདི་སྡོམ་པའི

དཀོན་མཆོག་གསུམ་པོ་གང་རུང་ལ་ལུས་ཀྱིས་ཕྱག་ངག་གིས་བསྟོད་པ་ཡིད་ཀྱིས་དང་བ་སྟེ་སྒོ་གསུམ་གྱི་མཆོད་པ་མ་བྱས་པར་ཞག་གཅིག་འདས་ན་དཀོན་མཆོག་གསུམ་ལ་སྒོ་གསུམ་གྱིས་མ་མཆོད་པའི་ཉེས་བྱས་དང་པོ། སྒོ་གསུམ་གྱིས་མ་མཆོད་པའི་ཉེས་བྱས་དང་པོ། གཉིས་པ་ནི་རང་ཉིད་འདོད་པ་ཆེ་བ་ཆོག་མི་ཤེས་པ། ཆོག་མི་ཤེས་པ། བསྙེན་བཀུར་ལ་ཆགས་པ་སོགས་འགོག་པར་མི་བྱེད་ན་འདོད་པའི་སེམས་ཀྱི་རྗེས་སུ་འཇུག་པའི་ཉེས་བྱས། འདོད་པའི་སེམས་ཀྱི་འཇུག་སུ་རྗེས་སུ་འདོད་པའི་སེམས་ཀྱི་རྗེས་སུ་འཇུག་པའི་ཉེས་བྱས།

དང་པོ་སྦྱིན་པའི་མི་མཐུན་ཕྱོགས་དེ་ལ་དེ་རང་བས་དང་པོ་སྦྱིན་པའི་མི་མཐུན་ཕྱོགས་ལ་དང་པོ་ཟང་ཟིང་སྦྱིན་པའི་མི་མཐུན་ཕྱོགས་ལ་ཡང་སངས་རྒྱས་དངོས་དང་སྐུ་གཟུགས་ཆོས་ལུང་རྟོགས་གང་རུང་དགེ་འདུན་ལུས་ངག་གི་སྒོ་གསུམ་གྱི་མཆོད་པ་ཐ་ན་མེ་ཏོག་ཙམ་ཡང་མ་ཕུལ་བར་ཞག་གཅིག་འདས་ན་དཀོན་མཆོག་གསུམ་ལ་སྒོ་གསུམ་མི་མཆོད་པའི་ཉེས་བྱས། འདི་ལ་མ་གུས་པ་དང་དད་པ་མེད་པའི་སྙོམ་ལས་དང་ལེ་ལོས་བྱས་ན་ཉོན་མོངས་ཅན་དང་བརྗེད་ངས་ཀྱིས་བྱས་ན་ཉོན་མོངས་མ་ཡིན་པ། སེར་སྣའི་གཉེན་པོ་ཉམས་པ་ནི་རང་ཉིད་འདོད་པ་ཆེ་བ་ཆོག་མི་ཤེས་པའི་བསྙེན་བཀུར་ལ།

ཨ་འདི་འོ་རེ་ནིར་ཁ་ཟུར་འདོད་ཆུང་ཆོག་ཤེས་ཉམས་པ་ཡིན་པར་འགྲེལ་པ་གསར་མར་བཤད་ནི་སླེབས་སོང།
ལ་ལ་ལ་ལ་པའི་ལ་ཀན།
ཨང་ད་གསུམ་པ་མི་འཇིགས་པའི་སྦྱིན་པའི་མི་མཐུན་མི་འཇིགས་པའི་སྦྱིན་པའི་རྗེས་སུ་མི་མཐུན་མི་མཐུན་ཕྱོགས་ལ་གཉིས་ལས་ཡུལ་གྱི་ཁྱད་པར་དང་འབྲེལ་བ་ནི་རྒན་པ་རྣམས་ལ་གུས་མི་བྱེད། ཅེས་པ་སྟེ་བྱང་ཆུབ་སེམས་དཔའ་རང་ལས་སྡོམ་པའི་སྒོ་ནས་ཆེས་རྒན་ཞིང། ཡིད་ཆེས་པར་བྱ་བའི་ཡོན་ཏན་དང་ལྡན་ལ། དེ་གཉིས་ཀྱི་སྒོ་ནས་གསོང་པོར་སྨྲ་བ་དང་གསོང་པོ་ཟེར་ན་དྲང་པོར་སྨྲ་བ་ཡིན། གསོང་པོར་སྨྲ་བ་ལ། གསོང་པོར་སྨྲ་བ་ལ་སོགས་པའི་འོས་སུ་གྱུར་པའི་ཕྱིར་བཀུར་སྟི་བྱ་བར་འོས་པ་རང་དང་ཆོས་མཐུན་པ་མཐོང་ན་ལངས་ཤིང་སྟན་མི་སྟོབ་ན་ཉེས་བྱས། སྟན་མི་སྟོབ་པ་མི་སྟོབ་པ་ཟེར་ན་གདན་སྤྲོད་བ་པོ། རང་ལས་ཆོས་རྒན་པ་དེ་འདྲ་ཡོད་ན་ལངས། ཁམས་བདེ་བྱས་ནས་བདེ་ལེགས་བྱ་བ་མ་ཡིན་པ་ཁོ་ལངས་དགོས་པ་མི་སྟོབ་ན་ཉེས་བྱས་སོ། ཡུལ་ཡུལ་གྱི་སྤྱི་དང་འབྲེལ་བ་ནི་དྲིས་པ་ལ་ནི་ལན་མི་འདེབས་ཅེས་པ་སྟེ། ཕ་རོལ་པོ་དགའ་བར་བྱ་བའི་ཕྱིར་རང་ལ་གསོང་པོར་སྨྲ་ཞིང་ནད་འདྲི་བ་ལ་སོགས་པའི་ཚིག་ཀུན་ཏུ་སྨྲ་བ་ལ་ཡང།